གཅིག་ལ་ཁོ་རེ་མ་མཐོང་བའི་རྒྱུ་མཚན་གྱིས་ཡོད་མ་རེད་ཟེར། ཚིག་ལ་སོགས་པ་ལས་ཀུན་མཁྱེན་འགོག་པར་ཀུན་མཁྱེན་མ་ཡིན་ཏེ་ཨོ་ཧོ། མ་ཡིན་ཏེ་ཁོ་སྐད་ཆ་བཤད་པའི་ཕྱིར་ཟེར་ལབ་པ། འོ་བྱས་ད་སྐད་ཆ་དེ་ཀུན་མཁྱེན་ལ་སྐད་ཆ་བཤད་པ་ཁོས་མ་མཐོང་བའི་རྒྱུ་མཚན་གྱིས། ཨ་ནི། ཨོ་ཁོ་ལ་མེད་ཟེར་ལབ་དགོས་བ་རེད་རྟགས་མི་མཐུན་ཕྱོགས་ལ་མ་མཐོང་བས་མེད་པ་འདོད་པ་ལས་ཁོ་གཉིས་ཀྱི་འགལ་བ་བྱས། གྲངས་ཅན་གྱི་འོ་མ་ལའང་ཞོ་མ་མཐོང་ཡང་ཡོད་པ་འདོད། འདུས་ཤིང་བསགས་པའི་རྟགས་ཀྱི་ལྡོག་ཚུལ་ཏེ་དེ་ལྟར་འདོད་པ་འགལ་བའོ། འདུག་བྱས་ནས། བདག་དང་ས་ལ་ཤེས་ཡོད་སོགས་མེད་པར་རབ་སྒྲུབ་བྱེད་མིན་པས། མི་དམིགས་གང་ཡིན་དེ་ཁོ་ན། གཏན་ཚིགས་མེད་སྒྲུབ་ཡིན་ནམ་ཅི་ཟེར་བས། འོ་འདི་ག་རེ་ཟེར་ན་གཞན་སྡེ་ལ། རྟགས་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་འདོད་མཁན་གྱི་གཞན་སྡེ་ཁོ་ལ་མགོ་མཚུངས་བསྟན་པར། ག་རེ་ཟེར་ན། བྱས་ཙང་གཅིག་ལ། མ་མཐོང་བའི་རྒྱུ་མཚན་གྱིས། མེད་པ་ཡིན་ཟེར་མཁན་ལས་གཅིག་ལ། མ་མཐོང་ན་ཡང། འོ། མ་མཐོང་བའི་རྒྱུ་མཚན་གྱིས་མེད་ཟེར་ལབ་གཅིག་ལ་མ་མཐོང་བ་ཡིན་ན་ཡང། ཡོད་ཟེར་ལབ་ཀྱི་ཡོད་ཙང་དེ་ནི་འོ་ད་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་ནི་མེད་ཟེར། རྟགས་དེ་མི་མཐུན་ཕྱོགས་ལ་མེད་པར་སྒྲུབ་ཐུབ་ཀྱི་མ་རེད་མི་ཐུབ་སྟེ། མ་མཐོང་ན། མ་མཐོང་ན། མེད་པས་ཁྱབ་པ་ཁས་མི་ལེན་པའི་ཕྱིར། ཁྱེད་རང་མ་མཐོང་ན། མེད་པས་ཁྱབ་པ་ཁས་མི་ལེན་ཏེ། ཨཱ་ནི། མ་མཐོང་ན་ཡང། ཡོད་པ་ཁས་ལེན་པའི་ཕྱིར། ཡོད་དེ་ཞོ་ལ། འོ་མ་ལ། ཞོ་ཁྱོད་རས་མ་མཐོང་བ་དང་ནི། ཁྱོད་རང་ལྟར་ན་ཞོ། འོ་མ་ལ་ཞོ་ཡོད་ཟེར་འདོད་ཅེས་ཞོ་མེད་བ་ཁྱོད་རས་མ་མཐོང་བའི་ཕྱིར། མ་མཐོང་ན་མེད་པས་ཁྱབ་ཟེར་ཨ་རོ་བ་ཁྱོད་རང་ཚོས། འོ་ཡིན་ཙང་འོ་མ་ལ་ཞོ་མེད་པར་ཐལ་ཞོ་མ་མཐོང་བའི་ཕྱིར་འོ་མ་ལ་ཞོ་མེད་པར་འདོད་ཟེར་ན་འོ་མ་ལ་ཞོ་མེད་ཀྱང་ག་སོ་མ་མཐོང་ཀྱང་ཡོད་ཟེར་ཁོ་རེ་ཁས་ལེན་བཞིན་འདུག་ཨ་ར་བ་ནི་ག་རུ་འགོ་འབྱུང་བ་བཞི་པོ་དེ་ལ་ཤེས་པ་ཁོ་རེ་མ་མཐོང་ན་ཡང་ཡོད་ཟེར་གི་ཨ་ར་གཅིག་གི་རྒྱུ་མཚན་གྱིས་ངག་སྨྲ་བ་དེ་ཀུན་མཁྱེན་ལ་མ་མཐོང་བ་ཡིན་ཙང་ཀུན་མཁྱེན་ལ་མེད་ཟེར་ངག་སྨྲ་མཁན་ག་འདོད་ཆགས་ཅན་རྐྱང་རྐྱང་རེད་རེད་ཀུན་མཁྱེན་མ་ཡིན་མཁན་རྐྱང་རྐྱང་རེད་ཟེར་འོ་འདུག་སེ་ལབ་གི་ཨ་ར་བྱས་འོ་འདུག་སེ་བྱས་ནས་ཁོ་རང་ཚོ་མ་མཐོང་བ་ཙམ་གྱིས་ལྡོག་ཁྱབ་སྒྲུབ་པ་འདོད་པ་དེ་ལ་དགག་པ་བསྟན་པ